སྲིད་པའི་རྩ་བ་དེ་གཅོད་ཐིག་དེ་ཁོ་རང་རང་ཡིན་པས་ཡིན་ན་ཡང་ཁོ་ཕན་ཡོན་ཆེན་པོ་ཡོད་རེད་དེ་བསོད་ནམས་ཀྱི་ཚོགས་ཆོས་སྤྱི་ཚོགས་མ་གཏོགས་ཀྱི་བར་ཡེ་ཤེས་ཀྱི་ཚོགས་ཆོས་འགྲོ་གི་མ་རེད་ཨཱ་ནས། འཁོར་བ་འཁོར་བཅུག་གི་དེ་སུ་རེད་ཟེར་ན་བདག་འཛིན་མ་རིག་པ་རེད་བདག་འཛིན་མ་རིག་པའི་ཁ་གཏད་གཅོག་མཁན་དེ་ཡོད་མ་རེད་བ་དངོས་སུ་ཁོ་བའི་ཁ་གཏད་གཅོག་མཁན་དེ་ཡོད་མ་རེད་བ་དངོས་སུ་ཁ་གཏད་གཅོག་མཁན་དེ་ཁོ་ལ་གདོང་ཐོག་འཇོག་དགོས་རེད་བ་ཁོ་ལ་གདོང་ཐོག་འཇོག་ནས། མི་གཉིས་ཡིན་པས་ན་དམངས་ཀྱི་མཛད་སྒོ་བྱོས་ཟེར་ན་ལག་ཆ་གཉིས་པོ་དེ་ཁྱེད་ཀྱིས་ནས་ཅི་ཅི་འཛིན་གྱིས་ནས་ནས་ཅི་ཕོངས་ཐུབ་པ་བྱེད་དགོས་རེད་བ།

མིང་གི་རྣམ་གྲངས་སོང་ཕྱིར་རོ། ད་ལྟ་ཁྱོད་ཀྱིས་གནས་ལུགས་མཐར་ཐུག་ག་ཟེར་ནས་ང་རང་ཚོ་ད་ལྟ་ཁྱོད་ཀྱི་གནས་ལུགས་དེ་རྩ་བ་ནས་མཐོང་གོ་མ་རུ་བ། ད་ལྟ་དེ་ཀུན་རྫོབ་པའི་བརྫུན་པ་དེ། ཁྱོད་ཀྱིས་གནས་ལུགས་ཁོ་རང་རང་གདོང་དེ་མ་བསྟན་པའི་ཕྱིར་ང་ཚོ་སོ་སོ་སྐྱེ་བོ་རྣམས་ལ་ཕར་སྦས་བྱས་ནས་ད་ནས་ཁོ་གིས་བརྫུན་པ་ཅི། བརྫུན་པ་ཅིག་འབག་ཅིག་གོན་བྱས་ནས་ཡོང་བྱས་ནས་ང་ཚོ་ལ་མིག་བསྟན་གོ་རུ་བ། ང་ཚོ་མཐོང་དེ་ཡས་དེ་ཀུན་རྫོབ་པའི་ཆོས་དེ་ཡིན་ན་གནས་ལུགས་ཀྱི་རྣམ་འགྱུར་སོང་ཅི་ཡིན་པ་རེད།

བསྐྱིས་པ་དག་དེ་སོང་ཁ་ལ་སྟོད་གོ་བོར་བ་དེ་ཡི་ས་ད་ལྟ་དེ་ནི་རྒྱུ་འབྲས་རྟེན་འབྲེལ་ཟེར་དེ་སེམས་ཙམ་པ་གིས་རྒྱུ་འབྲས་ཕྲེང་བ་ཙམ་ལ་རྟེན་འབྲེལ་ཟེར་གི་ཡོད་རེད་བ་རྒྱུ་འབྲས་ཕྲེང་བ་ཙམ་དེ་ལ་རྒྱུ་ལ་བརྟེན་ནས་འབྲས་བུ་འབྱུང་བ་རྒྱུ་ལ་བརྟེན་ནས་འབྲས་བུ་འབྱུང་བ་དེ་ནི་མི་སླུ་བ་ཡིན་པ་དང་དེ་ཡི་ནི་འཁྲུལ་བ་མེད་པ་མ་འཆོལ་བ་ཡིན་པ་འོ་དེ་ལྟ་བུ་ཅིག་ཁས་ལེན་པ་དེ་ལ་དེ་རྟེན་འབྲེལ་ཟེར་གི་ཡོད་རེད་བ། སྤྱིར་རྒྱུ་འབྲས་རྟེན་འབྲེལ་དེ་ཡིན་ན་ནམ་ཡང་སླུ་བ་མེད་པ་ཅིག་རེད། དེ་ནས་རྒྱུ་འབྲས་རྟེན་འབྲེལ་སླུ་བ་མེད་པ་རེད་དེ། ཡིན་ན་ཡང་དེ་ཕར་བཙལ་ཁ་བགྲོས་ཏེ་ཁོ་ལ་དམིགས་པའི་གཏད་སོ་གང་ཡིན་ཀུན་ཞིག་པ་ཅིག་དགོས་རེད། དམིགས་པའི་གཏད་སོ་དེ་ནི་ཞིག་འགྲོ་མཁན་ཅིག་མ་གཏོགས་དམིགས་པའི་གཏད་སོ་དེ་ད་ལྟ་ཡ་ག་ཚོད་བརྟག་དཔྱད་བྱས་པ་ཡིན་ན་བསྡད་ཀྱི་ཡོད་ན་དེའི་ངོ་ལ་རྩ་བྲལ་དུ་འགྲོ་མ་ཐུབ་པ་ཅིག་དང་ཞིག་མ་ཐུབ་ཡོད་དེ་འདྲ་ཅིག་ཆགས་པ་རེད། ཞིག་མ་ཐུབ་པ་ཡིན་ན་ཁོ་རྟག་ཆད་ཀྱི་ལྟ་བ་དེའི་དབང་དུ་འགྲོ་བསྡད་དགོས་རེད། རྟག་ཆད་ཀྱི་ལྟ་བ་དེའི་དབང་དུ་འགྲོ་བསྡད་མ་གཏོགས་རང་ཉིད་ཡང་དག་པའི་ལྟ་བ་ཕྱོགས་ལ་འགྲོ་འགྲོ་ཡོད་མ་རེད། ག་ཚོད་དཔྱད་པ་བྱེད་ག་བྱེད་ཀྱིས་ནི་དཔྱད་པ་བྱེད་ཀྱི་བྱེད་ཀྱི་ལས། མ་རིག་པ་དེ་ཤུགས་ཆེ་རུ་ཆེ་རུ་འགྲོ་བའི་བཟོ་ལྟ་འདྲ་གྱིས། མ་རིག་པ་དེ་ཤུགས་ཆེ་རུ་ཆེ་རུ་འགྲོ་བའི་བཟོ་ལྟ་འདྲ་གྱིས། ཁོ་དཔྱད་པ་བྱེད་ཀྱི་བྱེད་ཀྱི་ལས་མ་རིག་པ་དེ་ལ་གནོད་ཀྱི་གནོད་ཀྱི་བྱས་ནས་འགྲོ་བ་ཡིན་ན་ཡང་དག་པའི་ལྟ་བ་ཕྱོགས་ལ་འགྲོ་གོ་རོ། མ་རིག་པ་དེ་ལ་མ་གནོད་བྱེད་ཀྱི་མ་རིག་པ་དེ་བརྟན་དུ་སོང་པ་ཡིན་ན་བརྟན་རུ་བརྟན་རུ་འགྲོ་བ་ཡིན་ན་ནི་མ་རིག་པའི་གྲོགས་ལ་འགྲོ་རོ་མ་གཏོགས། དེ་ཡང་དག་པའི་ལྟ་བ་གྱི་གྲོགས་ལ་འགྲོ་ཐུབ་གི་མེད་པ་རེད། དེ་ཙམ་དམིགས་པའི་གཏད་སོ་གང་ཡིན་ཀུན་ཞིག་པ་ཟེར་གང་ལ་དམིགས་པའི་གཞི་དེ་ཉིད་གཏད་སོ་ཚང་མ་དང་གྱི་གཞི་ཐོག་གི་གཅིག།

ཁོ་བོས་ཞིག་འགྲོ་མཁན་ཅིག་ཨོ་དེ་འདྲ་ཅིག་ཆགས་ཐུག་ཡོད། ཆགས་ཐུག་ཡོད་ཅེས་སྒུག་གི་མི་རེད་ཁྱོད་ཚ་དམིགས་པའི་གཏད་སོ་གང་ཡིན་ཀུན་ཞིག་པ། ཨོ་དེ་ལྟ་བུ་ཅིག་ཡིན་པ་ཡིན་ན་སངས་རྒྱས་དགྱེས་པའི་ལམ་ལ་ཞུགས་མཁན་དེ་རེད། དེ་ནས་དེ་ལྟ་བུ་ཅིག་མ་བྱུང་བ་ཡིན་ན། སྣང་བ་རྟེན་འབྲེལ་སླུ་བ་མེད་པ་དང་སྟོང་པ་ཁས་ལེན་བྲལ་བའི་གོ་བ་གཉིས། ཇི་སྲིད་སོ་སོར་སྣང་བ་དེ་སྲིད་དུ་ད་དུང་ཐུབ་པའི་ཐུབ་པའི་དགོངས་པ་རྟོགས་པ་མེད། ད་ལྟ་ཡིན་ནའི། ཐུབ་པ་སངས་རྒྱས་བཅོམ་ལྡན་འདས་དགོངས་པ་ཡང་དག་པའི་ལྟ་བ་དེ་ཡིན་ན་རྟོགས་ཐུབ་ཡོད་མ་རེད། སྣང་བ་རྟེན་འབྲེལ་སླུ་བ་མེད་པ་དེ་ཡང་ལོགས་སུ་ཅིག་བཞག།

དཔེར་ན་ཡང་ང་རང་ཚོ་བོད་ཀྱི་བོད་ཀྱི་ཆོས་ལུགས་འགའ་ཞིག་ལ་དེ་ཡོད་རེད་བ། ནི། གཙོ་བོ་དེ་ག་རེ་རེད་ཟེར་ན་རང་ངོ་ལ་རང་ངོ་ལ་བྱེད་ཀྱི་ཡིན་ན་ནི་རང་ངོ་ནི་མ་གྲུབ་པ་རེད། སངས་རྒྱས་རང་གི་ངོ་བོ་ལ་ནི་ཆོས་ཐམས་ཅད་བདེན་པར་མ་གྲུབ་པ་རེད། གཞན་ངོ་ལ་ནི་ཀུན་རྫོབ་པའི་ཆོས་ཐམས་ཅད་ཡོད་རེད་ཟེར་ནས་གཞན་ངོ་དང་རང་ངོ་ཟེར་གྱི་དེ་གཉིས་དབྱེ་བ་ཕྱེད་ཀྱི་ནི། དེ་ག་རེ་ཟེར་ན་རྟེན་འབྲེལ་བསླུ་བ་མེད་པ་དང་སྟོང་པ་ཁས་ལེན་དང་བྲལ་བ་གཉིས་པོ་དེ་བློ་གཅིག་གི་ངོ་བོ་ལ་འགལ་མེད་དུ་བཟུང་ཐུབ་ཀྱི་མེད་པར་བཟུང་ཐུབ་ཀྱི་མེད་ཟེར་ད་རྟེན་འབྲེལ་བསླུ་བ་མེད་པ་དེ་ཡོད་ནི་ཡོད་རེད་དེ་ག་པར་བཞག་དགོས་རེད་ཟེར་ན་གཞན་ངོ་ལ་བཞག་དགོས་རེད། སངས་རྒྱས་རང་ངོ་ལ་ཡོད་མ་རེད། འབྲས་ཕྱིར་དེ་དག་མེད་ཀྱང་ཡོད་དོ་ཞེས། འཇིག་རྟེན་ངོར་བྱས་བདག་ནི་སྨྲ་བར་བྱེད་ཟེར་ཅེས་པ་འདི་ཟླ་བ་གྲགས་པས་གསུངས་ཡོད་རེད་བ། འབྲས་ཕྱིར་དེ་དག་མེད་ཀྱང་ཡོད་དོ་ཞེས། འབྲས་བུའི་ཆེད་དུ་དེ་དག་མེད་པ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ཡོད་ཟེར་ནས་ལབ་དགོས་བྱུང་བ་རེད།

མེད་ཟེར་དེ་བརྟག་ཅིང་དཔྱད་པའི་ཚེ་ན་མེད་པ་དེ་རེད། ཡོད་ཟེར་དེ་མ་བརྟགས་མ་དཔྱད་པའི་ཚེ་ན་ཐ་སྙད་པའི་བློ་ཡི་ངོ་ལ་ཡོད་ཟེར། ཨཱཏོ་སི་ལོ་གོ། འཇིག་རྟེན་ངོར་བྱས་ཟེར་དེ་རང་ངོར་མེད་པར་བྱས་ནས་མི་གཞན་པ་ཅིག་ངོ་བོ་ལ་བཞག་པ་དེ་ལ་འཇིག་རྟེན་ངོར་བྱས་ཟེར་གོ། ཐ་སྙད་པའི་བློ་གང་ཡིན་པ་ཐམས་ཅད་ལ་འཇིག་རྟེན་པའི་བློ་ཟེར་ནས་མིང་བཏགས་བྱས་ནས་ཐ་སྙད་པའི་བློ་ཡི་ངོ་བོ་ལ་ཡོད་དེ་ཁེ། དོན་དམ་དཔྱོད་བྱེད་ཀྱི་རིགས་པའི་ངོ་བོ་ལ་མེད་འདི་ཁྱེད། ཨ་དེ་འདྲ་ཅིག་ལ་ནི་འབྲས་ཕྱིར་དེ་དག་མེད་ཀྱང་ཡོད་དོ་ཞེས་འཇིག་རྟེན་ངོར་བྱས་བདག་ནི་སྨྲ་བར་བྱེད། ཨ་དེ་འདྲ་ཅིག་ཟེར་བཤད་ན་མ་གཏོགས་ཡང། ང་ཚོ་བོད་ཀྱི་ཆོས་ལུགས་མང་པོ་ཞིག་གིས་དེ་ཟེར་གོ་རེ། གཞན་ངོ་ལ་བྱེད་གོ་རེ་ཟེར་ཀུན་རྫོབ་པའི་ཆོས་ཟེར་ཉིན་དེ་དག་ལས་འབྲས་ཟེར་ཉིན་དེ། ལས་འབྲས་བསླུ་བ་མེད་པ་ཟེར་དེ་ཚང་མ་ཐམས་ཅད་གཞན་ངོ་ལ་རེད་མ་གཏོགས་རང་ངོ་ལ་གང་ཡང་ཡོད་མ་རེད། རང་ངོ་ལ་ཆོས་ཐམས་ཅད་གང་ཁས་ལེན་མེད་པར་རྩ་བ་ནས་ཡོད་མ་རེད། གལ་ཡོད་མ་རེད།

ཨ་དེ་འདྲའི་ཟེར་བ་རེད་པ་དེ་ས་ད་ལྟ་ང་ཚོ་སྟོང་པ་ཁས་ལེན་དང་བྲལ་བ་དང། རྟེན་འབྲེལ་བསླུ་བ་མེད་པ་གཉིས་པོ་དེ་གཅིག་གྲོགས་སུ་གཅིག་སོང་བ་ཅིག་བྱུང་ཐུབ་པ་ཡིན་ན་དེ་ནས་རྒྱལ་བའི་དགོངས་པ་མཐར་ཐུག་དེ་ངོ་མ་རྙེད་པ་དང་ཡང་ན་རྙེད་ཐུབ་ཡ་དེ་འདྲ་གཅིག་ཡིན་པ་རེད་ཟེར་སྣང་བ་རྟེན་འབྲེལ་བསླུ་བ་མེད་པ་ཟེར་སྣང་བ་སྣང་བ་ཟེར་ཉིན་དེ་རྟེན་འབྲེལ་དེ་ལ་སྣང་བ་ཟེར་བ་རེད། སྣང་བ་ཟེར་ཉིན་དེ་ཐ་སྙད་པའི་བློ་ལ་སྣང་ཚོད་ཅིག་ཡོད་པ་དེ་ལ་སྣང་བ་ཟེར། སྣང་ཚོད་ཅིག་མ་བརྟགས་མ་དཔྱད་པའི་བློ་ངོ་དེ་ལ་སྣང་ཚོད་ཅིག་ཡོད་པ་དེ་ལ་སྣང་བ་ཟེར།

ཨ་ཏོ་བྱས་བྱས་ནས་སྟོང་པ་ཁས་ལེན་དང་བྲལ་བ་ཟེར་ཉིན་དེ་དེ་འདྲ་ཁྱེད་ཟབ་མོ་སྟོང་པ་ཉིད་ཟེར་དེ་ཟེར་ཡིན་པས་ཇི་སྲིད་སོ་སོར་སྣང་བ་དེ་སྲིད་དུ་སོ་སོ་སོ་སོ་ནས་འགྲོ་གི་འདུག་ན་ད་ལྟའི་ཐུབ་པའི་དགོངས་པ་དེ་གཞི་ནས་འཚོལ་དགོས་རེད། ཐུབ་པའི་དགོངས་པ་དེ་འཚོལ་ཡ་གཅིག་རེད་མ་གཏོགས་དགོངས་པ་མཐར་ཐུག་རྙེད་ཡོད་མ་རེད། ཐུབ་པའི་གོ་མ་ཐག་ཐུག་དེ་ནས་གཉིད་དེ་གོ་ལེ་ཁོ་གཉིད་སོང་སོང་ནས་འགྲོ་གི་མ་རེད་ཟེར་བར་བ་ཤུ་ལ་དེ་གོ་གོ་རུ་བ་སྟོང་པ་ཁྱེད་ནི་འདྲ་བའི་གོ་བ་ཇི་སྲིད་སོ་སོར་སྣང་བ་དེ་སྲིད་དུ་ད་ལྟ་ཐུབ་པའི་ངོམ་པ་སྟོར་བ་མེད་ཟེར་ད་ནང་ཤེས་རིག་འབྱུང་མེད་པ་ཅི་ལྕགས་དུས་གཏན་དུ་མི་ལུས་ཐུང་བའི་གཙང་གཉིད་ནི་ངེས་ཤེས་ཡོད་ཀྱི་རྫི་སྟོང་ཁོད་ཀྱི་ན་ཟེར་དེ་ཚེ་ལྟ་བ་སྐྱེས་པ་རྫོགས་པ་ལགས་ཟེར་བ་དེ་འདྲ་གྱི་གོ་རེད་ཟེར།

ད་ལྟ་ང་ཚོ་ལམ་རིམ་ཆེན་མོ་ན་དབུ་མའི་ལྟ་བ་ཤིན་ཏུ་རྙེད་དཀའ་བ་རེད་ཟེར་ཉིན་དེ། བུམ་པ་ལྟ་བུ་ཞིག་ལ་གཞི་བཟུང་བྱས་ནས་དེ་དང་ཞབས་ལྟོ་མཆུ་ལ་སོགས་པ་འཚོལ་དཔྱད་བྱས་ནས་བུམ་པ་མི་རྙེད་པ་བྱས་སོང་ན་དེ་སུ་ཡིན་ནའི་རྟོགས་རྒྱུ་དེ་ལས་སླ་ཤོས་ཅིག་རེད། དབུ་མའི་ལྟ་བ་དེ་དེ་དབུ་མའི་ལྟ་བ་ལ་བཞག་བྱས་ན་དེ་ལས་སླ་ཤོས་ཅིག་རེད། ད་དབུ་མའི་ལྟ་བ་མཐར་ཐུག་པ་རྙེད་དཀའ་པོ་རེད་ཟེར་ཉིན་དེ་ག་རེ་རེད་ཟེར་ན་གང་ཟག་རང་བཞིན་གྱིས་གྲུབ་པ་རྡུལ་ཙམ་ཡང་མེད་པ་དེ་ཁས་ལེན་པ་ཞིག་ལ་བརྟེན་ནས་དེ་ཡི་སྟེང་དུ་ལས་བྱེད་པ་པོ་དང་འབྲས་བུ་མྱོང་བ་པོ་ཚང་མ་ཐམས་ཅད་རྣམ་གཞག་དེ་གང་ཟག་དེ་ཡི་སྟེང་དུ་ཐེག་ཐུབ་པ་ཞིག་གང་ཟག་དེ་ཡི་དོད་དུ་གཞག་ཐུབ་པ་ཞིག་དེ་བྱུང་སོང་ན། ངོ་མ་གྱི་དབུ་མའི་ལྟ་བ་དེ་རེད་ཟེར་ནས་ལམ་རིམ་ཆེན་མོ་འདི་དེ་གསུངས་ལོ། དེ་ཤིན་ཏུ་རྙེད་དཀའ་བ་དང། ཤིན་ཏུ་བློ་ལ་འཆར་དཀའ་བ་ཡིན་ཙང་དབུ་མ་ལྟ་བ་དབུ་མའི་ལྟ་བ་དེ་དཀའ་བ་ཡིན་ས་རེད་མ་གཏོགས་དེ་ཙམ་གྱིས་མ་ཟད་པ་བུམ་པ་ལྟ་བུ་ཆུ་ལ་སྐྱེས་པ་ཞེས་པ་དེ་ཡིན་ཟེར་ན་ད་བུམ་པ་མི་འདུག་སོ་སོ་རང་གིས་བྱས་པ་དེ་དབུ་མའི་ལྟ་བ་ལ་བཞག་གི་ཡིན་ན་ད་དེ་ལས་སླ་ཤོས་ཡིན་ན་སླ་ཤོས་ཤིག་ལ་ཆགས་འགྲོ་གི་རེད། དབུ་མའི་ལྟ་བ་ཟེར་མཁན་དེ་ལས་སླ་ཤོས་ཤིག་ལ་ཆགས་འགྲོ་གི་རེད་གསུངས་འདུག་བ།